བརྒྱད་པ་རིན་ཆེན་མགྲིན་རྒྱན། གཞོན་ནུ་དོན་གྲུབ་ལོ་ངོ་བཅུ་གྲངས་ཀྱི་འཚར་ལོངས་ཁྲོད། ཕོ་བྲང་ནང་མིའི་འཚོ་བ་སྐྱེལ་སྟངས་ལ་ཐུགས་ཡིད་སུན་སྟབས། ཕོ་བྲང་གི་ས་མཚམས་ལས་བརྒལ་ཏེ་ཕྱི་རོལ་གྱི་ཡུལ་མིའི་འཚོ་བ་སྐྱེལ་སྟངས་ཅི་འདྲ་ཡིན་མིན་ལ་གཟིགས་ཞིབ་ཏུ་ཕེབས་ཀྱི་དབུ་བཙུགས།

སྤྱིར་ཤཱཀྱ་ཡུལ་ནི་ཁྱིམ་མཚེས་རྒྱལ་ཕྲན་ཀོ་ས་ལ་དང་དབུས་འགྱུར་འཆང་ལ་ལྟོས་ན་ཆུང་ངུ་ཙམ་ལས་མེད་ན་ཡང། ཆུང་བའི་ཚོད་ཀྱིས་མིག་དཔེར་འོས་པའི་ཡུལ་ལུང་ཕུལ་དུ་བྱུང་བ་ཞིག་ཡིན། གཙང་པོ་རོ་ཧི་ནི་དང་གཙང་པོ་བཱན་གངྒ་གཉིས་མཐོ་སྒང་ནས་བཞུར་འོང་ཞིང། ཐང་དཀྱིལ་གྱི་ཞིང་ས་གཤིན་པོ་རྣམས་སུ་བཀྲམ་འདྲེན་བྱེད་ཀྱི་ཡོད་པ་དང་མཐར་གཙང་པོ་དེ་གཉིས་ལྷོ་ཕྱོགས་སུ་བཞུར་ཏེ། ཆུ་མོ་གངྒར་མ་ཐུག་ཙམ་གྱི་སྔོན་དུ། Hiranyavati། ཞེས་པའི་གཙང་པོར་འདྲེས་འགྲོ་གི་ཡོད། གཞོན་ནུ་དོན་གྲུབ་བཱན་གངྒཱའི་གཙང་པོའི་ཉེ་འགྲམ་དུ་བཞུགས་ཏེ་ཆུ་བོའི་བཞུར་རྒྱུན་ལ་གཟིགས་རྒྱུར་ཧ་ཅང་ཐུགས་མཉེས། ས་དེའི་ཡུལ་མི་རྣམས་ཀྱིས་བཱན་གངྒཱའི་གཙང་པོར་གཟུགས་པོ་བཀྲུས་ན། ཚེ་རབས་སྔོན་མ་དང་ད་ལྟའི་ལས་ཀྱི་སྡིག་སྒྲིབ་དག་པར་ཡིད་ཆེས་བྱེད་ཀྱི་ཡོད་པས། ཐ་ན་གཙང་པོ་དེ་གྲང་ངར་གྱིས་འཁྱགས་པས་སྡོམ་ལ་ཁད་ཀྱི་ཚེ་ན་ཡང་ཁོང་ཚོས་ཅི་མི་སྙམ་པར་གཙང་པོའི་ནང་ཡང་ཡང་འཛུལ་ནས་གཟུགས་པོ་འཁྲུ་གི་ཡོད། རྒྱལ་སྲས་གཞོན་ནུ་དོན་གྲུབ་གྲོགས་འདུན་པ་དང་ལྷན་གཙང་པོའི་ཉེ་འགྲམ་ན་བཞུགས་བཞིན་པའི་ཉིན་ཞིག། རྒྱལ་སྲས་ཀྱིས་འདུན་པར་སྨྲས་པ། འདུན་པ། གཙང་པོ་འདིར་གཟུགས་པོ་བཀྲུས་ཚེ་ལས་ཀྱི་སྡིག་སྒྲིབ་དག་གི་རེད་ཟེར་བ་དེར་ཁྱེད་ཡིད་ཆེས་ཡོད་དམ། ཞེས་བཀའ་འདྲི་གནང་བར་འདུན་པས། རྒྱལ་སྲས་རིན་པོ་ཆེ་དེར་ཡིད་ཆེས་ཡོད་དང་ཡོད། དེ་ལྟར་མིན་ཚེ་མི་ཚོགས་མང་པོ་འདིར་ཡོང་ནས་གཟུགས་པོ་ཅི་ཞིག་འཁྲུད། ཅེས་ཞུས་པར་རྒྱལ་སྲས་ཀྱིས་འཛུམ་ཙམ་གནང་སྟེ་སྨྲས་པ། འོ་ན། གཙང་པོ་འདི་ནང་གི་འབུ་ཤ་མིག་དང་ཉ་དང་ཉ་ཕྱིས་སོགས་ཚེ་གང་པོར་གཙང་པོ་འདི་ནང་སྡོད་བཞིན་ཡོད་སྟབས། ཁོང་ཚོ་འགྲོ་བ་ཐམས་ཅད་ཀྱི་ནང་ནས་སྡིག་སྒྲིབ་དག་ཅིང་དགེ་རྩ་ཆེ་ཤོས་དེ་རེད་དམ། ཞེས་གསུངས་པར་འདུན་པས་ཞུས་པ། འོ་རེད། གཙང་པོ་འདི་ནང་དུ་ཁྲུས་བྱས་ཚེ། མ་མཐར་ཡང་ལུས་ཐོག་གི་མི་གཙང་བའི་ཐལ་རྡུལ་གྱི་དྲི་མ་དག་ཐུབ་པའི་ངེས་ཤེས་འདུག། ཅེས་ཞུས་པར་རྒྱལ་སྲས་ཀྱིས་བཞད་མོ་བཞད་བཞིན་འདུན་པའི་དཔུང་པ་ཕྱག་གིས་འཇུས་ཏེ་འོ་རེད། དེ་ངས་ཀྱང་ཁས་ལེན་ཞེས་གསུངས་སོ། ཉིན་ཞིག་རྒྱལ་སྲས་གཞོན་ནུ་དོན་གྲུབ་ཕྱིར་ཕོ་བྲང་དུ་འབྱོན་ཡོང་བའི་ལམ་བར་དུ། ཁོང་གིས་གྲགས་འཛིན་མས་དབུལ་ཞིང་ཕོངས་པའི་གྲོང་གསེབ་ཆུང་ངུ་ཞིག་ཏུ་མོ་རང་གི་གཡོག་མོ་གཞོན་ནུ་མ་ཞིག་དང་ལྷན།

དེ་ཙ་ན་རྒྱལ་སྲས་ཀྱིས་སྨྲས་པ། སྲས་མོ་ལགས། ཁྱེད་ཀྱིས་བྱ་བ་འདི་གཉེར་ནས་དུས་ཡུན་ཅི་ཙམ་ཕྱིན་སོང། དེ་རིང་འདི་ནས་ཁྱེད་ལ་མཇལ་བ་ནི་ཅི་འདྲའི་ཡིད་དབང་འཕྲོག་པ་ཞིག་རེད། ཅེས་གསུངས། དེ་དུས་གྲགས་འཛིན་མས་བུ་མོ་ཆུང་ཆུང་ཞིག་གི་ལག་ངར་འཁྲུད་བཞིན་ཡོད་སྟབས་མོས་མགོ་ཡར་བཏེགས་ཏེ་ཞུས་པ། རྒྱལ་སྲས་རིན་པོ་ཆེ། ངས་བྱ་བ་འདི་གཉེར་ནས་ལོ་ངོ་གཉིས་ཙམ་ཕྱིན་སོང་ཡང་གྲོང་གསེབ་འདིར་ཞབས་ཞུ་བསྒྲུབས་པ་ད་རེས་ཐེངས་གཉིས་པ་དེ་ཡིན་ཞེས་ཞུས། ཡང་རྒྱལ་སྲས་ཀྱིས། སྲས་མོ་ལགས། ནམ་རྒྱུན་ང་རང་འགྲོ་འོང་བྱེད་སྐབས་འདི་རུ་ཏོག་ཙམ་སྡོད་ཀྱི་ཡོད་པས། ཕྲུ་གུ་ཚོས་ང་ངོ་ཤེས་ཀྱི་ཡོད། ཁྱེད་ཀྱི་ཕྱག་ལས་འདིས་ཁྱེད་ལ་བློ་ཡིད་ཚིམ་པའི་འཚོ་བ་ཞིག་སྤྲད་ཡོད་ངེས་ཞེས་སྨྲས་པར་སྲས་མོས་ཨ་ལན་མི་སྟེར་བར་འཛུམ་མུལ་མུལ་བྱེད་བཞིན་མགོ་བོ་སྒུར་ནས་མུ་མཐུད་བུ་མོ་ཆུང་ཆུང་དེའི་ལག་པ་བཀྲུས། ཉིན་དེར་གཞོན་ནུ་དོན་གྲུབ་ཀྱིས་གྲགས་འཛིན་མར་བཀའ་མོལ་གནང་རྒྱུའི་གོ་སྐབས་རྒྱུན་རིང་ཐོབ་པའི་བརྒྱུད་རིམ་ཁྲོད། ཁོང་ཧང་སངས་དགོས་པའི་གནས་ཚུལ་ཞིག་ལ། གྲགས་འཛིན་མའི་བསམ་ཚུལ་མི་ཉུང་བ་ཞིག་ཁོང་གི་དགོངས་ཚུལ་དང་གཅིག་མཚུངས་ཡིན་པ་མཁྱེན། གྲགས་འཛིན་མ་ནི་སྲོལ་རྒྱུན་ལྟར་གྱི་སྲས་མོ་ཚོའི་དགོས་དབང་ལ་མིག་བཙུམ་ནས་སྡོད་རྐྱང་བྱས་པ་དེ་ཡིད་མི་ཚིམ་པས། མོས་རིག་བྱེད་ཀྱི་གཞུང་ལ་སློབ་སྦྱོང་བྱེད་མྱོང་བར་མ་ཟད། སྤྱི་ཚོགས་ཀྱི་དྲང་བདེན་མིན་པའི་བསམ་ཚུལ་ལ་མི་མངོན་པའི་སྒོ་ནས་ངོ་རྒོལ་ཡང་བྱེད་ཀྱི་ཡོད། མོ་རང་ཡང་གཞོན་ནུ་དོན་གྲུབ་དང་འདྲ་བར་རྒྱལ་གཞིས་སོགས་འབྱོར་ཕྱུག་ལྡན་པའི་སྡེ་ཁོངས་ཀྱི་ཁེ་དབང་ལ་སྤྲོ་སྣང་མེད་པ་ནི་ཞལ་ལྕེ་གཉིས་མེད་རེད། མོ་རང་རྒྱལ་གཞིས་ཀྱི་དབང་ཆའི་འཐབ་རྩོད་དང་བྲམ་ཟེ་ཚོའི་ཁེ་དབང་གི་འཐབ་རྩོད་དག་ལ་ཞེན་པ་གཏིང་ནས་ལོག། མོས་བུད་མེད་གཅིག་ལ། སྤྱི་ཚོགས་ཁ་ལོ་སྒྱུར་བའི་འཇོན་ནུས་མེད་པ་ཤེས་ཀྱི་ཡོད་སྟབས། མོ་རང་གིས་ཐབས་ལམ་གཞན་ཞིག་བརྒྱུད་དེ་སྤྱི་ཚོགས་ཞབས་ཞུའི་ལས་རིམ་གྱི་ཐོག་ནས་སོ་སོའི་དགེ་ཕན་ལྡན་པའི་བསམ་ཚུལ་དེ་ཁྱབ་སྤེལ་བྱེད་ཀྱི་ཡོད། གང་ལྟར་མོའི་རེ་བར། མོ་རང་གི་གྲོགས་མཆེད་དག་གིས་ཀྱང་མོའི་ལས་འགུལ་དེ་དཔེ་མཚོན་བྱས་ཏེ། བསམ་བློའི་རིན་ཐང་མཐོང་ཐུབ་པའི་རེ་བ་བྱེད་ཀྱི་ཡོད། གཞོན་ནུ་དོན་གྲུབ་ཀྱིས་གྲགས་འཛིན་མ་མཇལ་བའི་ཉིན་དང་པོ་དེ་ནས་བཟུང་ཁོང་ལ་སྲས་མོར་དམིགས་པའི་མཛའ་གཅུགས་ཀྱི་ཉེ་སེམས་ཤིག་ངང་གིས་འཁྲུངས་འོང་ཞིང། སྲས་མོས་གང་ཞིག་གླེང་བ་དེ་རྒྱལ་སྲས་ལ་ཡིད་འགུལ་ཐེབས་ཏེ་ཐུགས་ལ་བབས་པར་གྱུར། ཡབ་རྒྱལ་པོས་ཀྱང་གཞོན་ནུ་དོན་གྲུབ་ཀྱིས་མི་འགྱངས་བར་གཉེན་སྒྲིག་བྱེད་ཀྱི་མངོན་འདོད་དེ་གསལ་སྟོན་བཏང། གཅིག་བྱས་ན། གྲགས་འཛིན་མ་ནི་རྒྱལ་སྲས་གཞོན་ནུ་དོན་གྲུབ་ལ་ཆེས་རན་ཤོས་ཀྱི་བཙུན་མོ་དེ་ཡིན་སྲིད། རོལ་དབྱངས་དཀྲོལ་རྡུང་དང་ལུས་རྩལ་འགྲན་ཚོགས་སོགས་ཀྱི་སྐབས། གཞོན་ནུ་དོན་གྲུབ་ཀྱིས་ཡིད་དུ་འོང་བའི་གཞོན་ནུ་མ་མི་ཉུང་བ་ཞིག་གཟིགས་མྱོང་ན་ཡང་གྲགས་འཛིན་མ་ནི་ཆེས་མཛེས་ཤིང་ལྟ་ན་སྡུག་པར་མ་ཟད་ཧ་ཅང་གི་འདྲིས་བདེ་ཞིང་ཡིད་ཀྱི་འདོད་པ་ཚིམ་ཤོས་དེ་རེད་འདུག་ཉིན་ཞིག་སྲུ་སྐྱེ་དགུའི་བདག་མོས་རྒྱལ་སར་ཡོད་པའི་བུད་མེད་གཞོན་ནུ་མ་རྣམས་མགྲོན་འབོད་ཀྱི་ལས་གཞི་ཞིག་རྩོམ་རྒྱུའི་ཐག་གཅོད་གནང་སྟེ། ཁོང་གིས་གྲགས་འཛིན་མའི་མ་ཡུམ་ལ། ཁོ་མོའི་ལས་གཞི་འདིར་ཁྱེད་ཕྱག་རོགས་གནང་བར་ཕེབས་རོགས་ཞེས་གསུངས། ལས་གཞི་དེའི་ངོ་བོ་ནི། གྲོང་ཁྱེར་སེར་སྐྱའི་གཞི་ཡི་གཞོན་ནུ་མ་མཛངས་མ་རྣམས་མགྲོན་དུ་བོས་ཚེ་ཁོང་ཚོ་རེ་རེར་ཡིད་དུ་འོང་བའི་རྒྱན་ཆ་རེ་གནང་རྩིས་བྱས་པར་བཙུན་མོ་བདུད་རྩི་མ་ན་རེ་སྔ་སྔོན་དམག་རྩལ་འགྲན་བསྡུར་སྐབས་གྲགས་འཛིན་མས་རྒྱལ་སྲས་ཚོར་ལེགས་སྐྱེས་ཇི་ལྟར་ཕུལ་བ་བཞིན། ད་ལན་གྱི་ལེགས་སྐྱེས་དེ་རྒྱལ་སྲས་གཞོན་ནུ་དོན་གྲུབ་སྐུ་ངོ་མས་མཛངས་མ་ཚོར་རེ་རེ་བཞིན་གནང་ན་ལེགས་ཞེས་དགོངས་འཆར་བཏོན། དགོང་ཚོགས་དེའི་ནང་ཡབ་རྒྱལ་པོ་ཟས་གཙང་མས་གཙོས་ཕོ་བྲང་གི་ནང་མི་ལྷན་རྒྱས་ཕེབས་རྒྱུ་རེད་འདུ་འཛོམས་དེ་དགའ་སྤྲོའི་ངང་གནམ་གཤིས་གྲང་བའི་དགོང་མོ་ཞིག་ལ་འཚོགས་ཤིང། བཟའ་བཏུང་གི་རིགས་རྣམས་ཚོགས་ཁང་ཐམས་ཅད་དུ་སྒྲིག་ཤོམ་གནང། དེ་ནས་རོལ་མོ་མཁན་དག་གིས་སྐུ་མགྲོན་ཚོར་དབུ་འཁུར་ཞུས་ཤིང། མེ་ཏོག་སྣ་ཚོགས་ཀྱིས་བརྒྱན་པའི་ལྒང་བཞུ་རྣམས་ལྷབ་ལྷུབ་ཏུ་གཡོ་བ་དང། འོད་ཀྱི་ཟེགས་མ་རྣམ་པར་འཕྲོ་བའི་རླབས་འོག་ཏུ། མཛེས་ཤིང་ཡིད་དུ་འོང་བའི་གཞོན་ནུ་མ་རྣམས་རིམ་པར་བྱོན། གཞོན་ནུ་མ་དག་གིས་གསེར་སྐུད་ཀྱིས་བརྒྱན་ཅིང་མཚོན་མདོག་རྣམ་པར་བཀྲ་བའི་ས་རི་འོད་ཆེམ་ཆེམ་དུ་གྱོན་འདུག་དེ་ནས་ཁོང་ཅག་རྒྱལ་པོ་ཡབ་ཡུམ་གྱིས་གཙོས་ཕོ་བྲང་གི་དཔོན་ཆེན་ཚོའི་མདུན་དུ་གཅིག་རྗེས་གཉིས་མཐུད་ཀྱིས་ཕྱིན་པར། གཞོན་ནུ་དོན་གྲུབ་ནི་རྒྱལ་སྲས་ཀྱི་ཆས་གོས་སྤྲས་ཤིང། གཞོན་ནུ་མ་ཆིག་སྟོང་ལ་ཉེ་བར་གནང་རྒྱུའི་མུ་ཏིག་དང་གསེར་ལས་གྲུབ་པའི་རྒྱན་ཆ་དང་རིན་ཆེན་ནོར་བུ་སོགས་ཀྱིས་ཁེངས་པའི་མདུན་ཅོག་གཅིག་གི་རྒྱབ་ན་བཞེངས་འདུག་རྒྱལ་སྲས་ཀྱིས་དང་ཐོག་ཁོང་སྐུ་ངོ་མས་ལེགས་སྐྱེས་གནང་རྒྱུ་ཞལ་བཞེས་གནང་མེད་ན་ཡང། སྲུ་སྐྱེ་དགུའི་བདག་མོ་དང་བཙུན་མོ་བདུད་རྩི་མ་གཉིས་ཀྱིས་རྒྱལ་སྲས་ལ་ཞུ་བ་ཕུལ་ཏེ་སྨྲས་པ། མི་སུ་འདྲ་ཞིག་ཡིན་ཡང་རྒྱལ་སྲས་སྐུ་ངོ་མའི་ཕྱག་ནས་དངོས་སུ་ལེགས་སྐྱེས་ཐོབ་ན། དེ་ནི་རང་ཉིད་ཀྱི་ཆེ་མཐོང་དང་བླ་ན་མེད་པའི་དགའ་སྤྲོ་ཞིག་ཏུ་བརྩི་བས། རྒྱལ་སྲས་ཀྱིས་གནས་ལུགས་དེ་ངེས་པར་མཁྱེན་དགོས། ཞེས་བཙུན་མོ་བདུད་རྩི་མས་འཛུམ་མདངས་བཅས་ཞལ་འདོན་ཞུས་པར། རྒྱལ་སྲས་ཀྱིས་སྐྱེ་བོ་གཞན་པར་བདེ་སྐྱིད་སྟེར་བའི་རིགས་ལ་ནམ་ཡང་འགོག་རྒོལ་མི་གནང་སྟབས་དེ་ལྟར་མཛད་རྒྱུའི་ཞལ་བཞེས་གནང། རྒྱལ་སྲས་མཆོག་གིས་མཛངས་མ་ཚོར་ལེགས་སྐྱེས་ཅི་ཞིག་གནང་ན་འཚམ་མིན་གྱི་ཚོད་མ་ཐིག་པར་སྐུ་མགྲོན་སྟོང་ཕྲག་གི་མདུན་དུ་ཡར་བཞེངས་ཏེ་བཞུགས། གཞོན་ནུ་མ་དེ་དག་སྐུ་མགྲོན་ཚོས་ལེགས་པར་མཐོང་ཐུབ་པའི་སྒོ་ནས་རྒྱལ་སྲས་ཀྱི་མདུན་དུ་བཅར་བར། རྒྱལ་སྲས་ཀྱིས་ཐོག་མར་ལེགས་སྐྱེས་གནང་སའི་མཛངས་མ་དེ་ནི། རྒྱལ་སྲས་ཤིག་གི་སྲས་མོ་སྟེ། མིང་ལ། སོ་མ་ཟེར། བཙུན་མོ་བདུད་རྩི་མའི་ལམ་སྟོན་ལྟར། སྲས་མོ་སོ་མ་ཚོམས་ཆེན་གར་སྟེགས་ཀྱི་ཐེམ་པར་འཛེགས་ཏེ། རྒྱལ་པོ་ཡབ་ཡུམ་གྱིས་གཙོས་གནས་ཡོད་སྐུ་མགྲོན་ཚོར་གུས་འདུད་ཞུས་རྗེས་ག་ལེར་རྒྱལ་སྲས་ཀྱི་ཕྱོགས་སུ་ཕྱིན་ཏེ། མགོ་བོ་དུད་ནས་གུས་འདུད་ཞུས་པར། རྒྱལ་སྲས་ཀྱིས་ཀྱང་ཚུར་དེ་ལྟར་གནང། དེ་ནས་རྒྱལ་སྲས་ཀྱིས་སྲས་མོ་སོ་མ་ལ་གཡང་ཊིའི་ཕྲེང་བ་ཞིག་སྐྱེས་སུ་གནང་བར་སྐུ་མགྲོན་ཚོས་དགའ་བསུའི་ཐལ་མོ་བརྡབ། སྲས་མོས་ཀྱང་གུས་འདུད་དང་བཅས། སྐད་ངག་ལྷོད་ལ་དམའ་བས་རྒྱལ་སྲས་རིན་པོ་ཆེར་ཐུགས་རྗེ་ཆེ་ཞེས་ཞུས་ན་ཡང། རྒྱལ་སྲས་ཀྱིས་མོའི་ཚིག་འབྲུ་རྣམས་མ་ཐོས། དེའི་གཞུག་གི་སྲས་མོ་དེའི་མིང་ལ། རོ་ཧི་ནི་ཟེར་ཞིང་མིང་དེ་ནི་རོ་ཧི་ནིའི་གཙང་པོ་ལས་ཐོགས་པ་ཞིག་གོ། རྒྱལ་སྲས་ཀྱིས་ལེགས་སྐྱེས་གནང་སྐབས་རྒྱན་ཆ་དེ་དག་སྲས་མོ་སོ་སོའི་ཐུན་མིན་གྱི་འཇོ་སྒེག་དང་མཛེས་སྡུག་གི་ལང་ཚོར་རན་མིན་སོགས་ལ་མ་གཟིགས་པར་མདུན་ཅོག་ཐོག་ནས་ཕྱག་ཏུ་གང་ཐེབས་མཛད་དེ་གནང་བར་བརྟེན་གཞོན་ནུ་མ་ཧ་ཅང་མང་ན་ཡང་དུས་ཚོད་ཐུང་ངུའི་ནང་ལེགས་པར་གྲུབ། མཚན་གྱི་ཆུ་ཚོད་བཅུ་པ་ཙམ་ལ་རྒྱན་ཆ་མང་ཆེ་བ་གནང་གྲུབ་ཅིང་དེར་འདུས་སྐྱེ་བོའི་ཚོགས་ཀྱིས་མཛངས་མའི་གྲལ་མཐར་ཡོད་པའི་སྲས་མོ་སེ་ལ་ཁོང་ཆེས་མཐའ་མ་དེ་ཡིན་པར་བསམ་ཡོད་ལ། རྒྱལ་སྲས་ཀྱིས་ཀྱང་རང་ཉིད་ཀྱི་ལས་ཀ་གྲུབ་སོང་སྙམ་པའི་སྐབས་དེར། སྐུ་མགྲོན་གྱི་ཁྲོམ་ཚོགས་དབུས་ནས་གཞོན་ནུ་མ་ཞིག་ག་ལེར་ཚོམས་ཆེན་གྱི་གར་སྟེགས་ཕྱོགས་སུ་འོང་བ་མཐོང་བར་ཚང་མས་དེ་ནི་སྲས་མོ་གྲགས་འཛིན་མ་ཡིན་པ་ཤེས། མོ་རང་གིས་བ་སོའི་མདོག་ལྟར་དཀར་བའི་ས་རི་དཀྱུས་མ་ཞིག་གྱོན་ཞིང་ཞོགས་པའི་བསིལ་རླུང་གིས་དལ་གྱིས་གཡོ་བ་ཇི་བཞིན་ག་ལེར་བསྐྱོད་དེ་རྒྱལ་པོ་ཡབ་ཡུམ་གཉིས་ལ་གུས་འདུད་ཞུས། སྲས་མོ་ཁོང་ནི་ཅི་འདྲའི་ཡིད་དུ་འོང་ལ་མ་བཅོས་རང་མདངས་གསལ་བ་ཞིག་རེད་ཨང། དེ་ནས་མོ་རང་གཞོན་ནུ་དོན་གྲུབ་ཀྱི་མདུན་དུ་བཅར་ཏེ་འཛུམ་མདངས་དང་བཅས། རྒྱལ་སྲས་རིན་པོ་ཆེ་ཁྱེད་ཀྱིས་ང་ལ་ལེགས་སྐྱེས་ཅི་ཞིག་ཉར་ཡོད་ཅེས་ཞུས་པར། རྒྱལ་སྲས་ཀྱིས་མདུན་ཅོག་སྟེང་གི་ལྷག་འཕྲོའི་རྒྱན་ཆ་དག་ལ་གཟིགས་ཏེ་རྟབ་རྟབ་པོར་གྱུར་ཅིང་གྲགས་འཛིན་མར་སྤྱན་གྱིས་ཕུར་ཚུགས་སུ་གཟིགས་ཏེ་བཞུགས། གང་ལྟར། གྲགས་འཛིན་མའི་མཛེས་སྡུག་གི་འཇོ་སྒེག་དང་ཡིད་དུ་འོང་བའི་རྣམ་པ་ལ་འོས་ཤིང་འཚམ་པའི་རྒྱན་ཆ་ཞིག་ལྷག་མེད་སྟབས་རྒྱལ་སྲས་ཀྱི་ཞལ་རས་ནས་སྐྱེངས་པའི་རྣམ་པ་ཞིག་མངོན་འོང། གློ་བུར་དུ་རྒྱལ་སྲས་ཀྱིས་འཛུམ་མདངས་དང་བཅས་རང་ཉིད་ཀྱི་མགྲིན་རྒྱན་བཀྲོལ་ཏེ་གྲགས་འཛིན་མར་གནང་ནས་སྨྲས་པ། སྲས་མོ་ལགས། འདི་ནི་ངས་ཁྱེད་ལ་ཕུལ་བའི་ལེགས་སྐྱེས་ཡིན། ཞེས་གསུངས་པར། གྲགས་འཛིན་མས་མགོ་ལྕོག་འཕྲེད་ལ་གཡོ་བཞིན། ང་འདིར་བཅར་དོན་ནི་ཁྱེད་ལ་གུས་ཞབས་ཞུ་བར་ཡོང་བ་ལས། ཁྱེད་སྐུ་ངོ་མའི་མགྲིན་རྒྱན་ཞུས་ན་ག་ལ་འགྲིག་ཅེས་ཞུས་པར་རྒྱལ་སྲས་ཀྱིས། སྲས་མོ་ལགས། ལེགས་སྐྱེས་འདི་ཁྱེད་ཀྱིས་ངེས་པར་བཞེས་རོགས། ངའི་ཡུམ་ཆེན་སྐྱེ་དགུའི་བདག་མོས་ཁོ་བོར། རྒྱལ་སྲས་ཁྱེད་ལ་རྒྱན་ཆ་མེད་ན་ཕོ་ཉམས་དོད་པར་འདུག་ཅེས་ཡང་ཡང་གསུངས་མྱོང་ཞེས་གསུངས། དེ་ནས་རྒྱལ་སྲས་རིན་པོ་ཆེ། བའི་ལྷམ་ལམ་གྱི་རྒྱན་ཆ་དེ་གྲགས་འཛིན་མའི་མགུལ་དུ་འདོགས་ཕྱིར་ཁྱེད་ངའི་འཁྲིས་སུ་ཤོག་ཅིག་ཅེས་བཀའ་གནང་བར་སྐུ་མགྲོན་ཚོས་གུས་བཀུར་དང་དགའ་བསུའི་ཐལ་མོ་མཚམས་མི་ཆད་པར་རྡེབ་བཞིན། ཁོང་གིས་གནས་སྟངས་དེར་ཚད་མཐོའི་བསྔགས་པ་ཞུ་ཆེད། སྐུ་མགྲོན་ཚང་མ་ཞབས་སྟེགས་ལས་ཡར་བཞེངས་སོ།